ད་གཉིས་པ་དེ་ག་རེ་རེད། ལན། དགག་པ། བཅས། འོ་ཐུག་བྱ་འདྲ་འདི་ནི་མ་ཐག་བ། རྟ་ངར་བ་སྤྱི་འབའ་ཞིག་ལས་སྐྱེ་བ་དགག། སྤྱིས་ཕན་བཏགས་པའི་གསལ་བས་སྐྱེ་བ་དགག་གསལ་བས་ཕན་བཏགས་པའི་སྤྱིས་སྐྱེ་བ་དགག་ཡོང་དུས་ཚོད་ད་ཁོ་ལ། ཁ་ཅིག་དེའི་ལན་ཁོ་ལ་གལ་ཏེ་ཐ་དད་མིན་པའི་སྤྱི་གཅིག་གི་རྣམ་པ་སྣང་བའི་བློ་ལ། དུ་མའི་རྣམ་པ་ཤར་ན། འོ་ད། ཁྱོད་རང་སྐྱོན་ཡོད་ཟེར་ཏེ་ཆུ་མི་དུ་མའི་རྣམ་པ་ཤར་གི་མ་རེད། གལ་ཏེ་ཐ་དད་མིན་པའི་སྤྱི་གཅིག་གི་རྣམ་པ་སྣང་བའི། ཐ་དད་མིན་པའི་སྤྱི་གཅིག་གི་ཟེར་སྤྱི་དོན་གཞན་ཁོ་རང་ཐ་དད་མ་ཡིན་མཁན་གྱི་ཆ་མེད་སྤྱི་གཅིག་རེད་བ་ཆ་མེད་རེད་བའང་ཡིན་ཙང། ཐ་དད་མ་ཡིན་པའི་སྤྱི་གཅིག་གི་རྣམ་པར་སྣང་མཁན་གྱི་སྤྱི་གཅིག་གི་རྣམ་པ་ཁོ་སུ་ལ་སྣང་བ་རེད་ཟེར་ན་སྤྱི་འཛིན་གྱི་བློ་ལ་སྣང་བ་རེད་སྣང་བ་ཡིན་ཙང་དེ་འདྲའི་སྣང་སྤྱི་འཛིན་གྱི་བློ་དེ་ལ། གསལ་བ་དུ་མའི་རྣམ་པ་ཤར་ན་ད་ཁྱོད་རང་ཡང་ལྟ་ས་དེ་ཚོ་གང་གང་ཡོང་གི་རེད་དེ། དེ་འདྲའི་སྤྱི་འཛིན་གྱི་བློ་དེ་ལ། སྤྱི་འབའ་ཞིག་གི་རྣམ་པ་ཤར་བ་མ་གཏོགས་གསལ་བའི་རྣམ་པ་ཤར་གི་མ་རེད། འོ་སྤྱི་བློར་མི་འགྱུར་བས། ད་ཁོ་ལ་གསལ་བའི་རྣམ་པ་ཤར། སྤྱི་འབའ་ཞིག་གི་རྣམ་པ་ཤར་བ་མ་ཡིན་པ་ཆགས། གསལ་བའི་རྣམ་པ་ཤར་སོང་དེ་སྤྱི་འཛིན་གྱི་བློ་མ་ཡིན་པ་ཆགས་འགྲོ་བ་རེད། འོ་དེ་འདྲའི་ཡིན་ཙང་སྐྱོན་དེ་ཡོང་གི་རེད། ཡིན་ན་ཡང་སྤྱི་གསལ་བས་ཕན་བཏགས་པ་དང་སྤྱི་འཛིན་གྱི་བློ་སྐྱེས་པ་དང་དེ་སྐྱེས་པ་ལ། འདི་དེ་འདྲ་གོང་དུ་བཤད་པའི་སྐྱོན་དེ་དག་ཡོང་གི་མ་རེད། རེད་བ། དུ་མས་འབྲས་བུ་གཅིག་སྐྱེད་པའི་སྐྱོན་མེད་དེ། ད་ལྟ་དེའི་སྤྱི་འཛིན་གྱི་བློ་དེ་ལ་འོ། གསལ་བ་དུ་མ་རྣམས་ཀྱི་རྣམ་པ་མ་ཤར་བར་གསལ་བ་དུ་མའི་རྣམ་པ་ཤར་ན་ཁྱོད་རང་ནི་སྐྱོན་དེ་ཡོང་གི་རེད་ཅེས། རྣམ་པའི་བློ་ལ་དུ་མའི་རྣམ་པ་ཤར་ན་འོ་སྤྱི་བློར་མི་འགྱུར་བས་གསལ་བ་ཐ་དད་པ་རྣམས་ལ་སྤྱི་བློ་སྐྱེད་པར་མི་འདོད་པ་ཡིན་གྱི། སྤྱིར་དུ་མས་འབྲས་བུ་གཅིག་མི་སྐྱེད་པར་འདོད་པ་མ་ཡིན་ཟེར་ན་འོ་མ་ཡིན་ནོ་ཞེ་ན་ངས་དུ་མས་འབྲས་བུ་གཅིག་མི་སྐྱེད་ཟེར་དེ་ག་རེ་རེད་ཟེར་ན། གསལ་བ་དུ་མའི་རྣམ་པ་ཤར་མཁན་གྱི་སྤྱི་འཛིན་གྱི་བློ་ཞིག་མེད་ཟེར་ངས་སྐད་ཆ་དེ་དེ་བཤད་ཀྱི་ཡོད།

ཐ་དད་ཀྱི་རྣམ་པ་མ་ཤར་བས་ཁྱབ་བོ་ཁྱབ་པ་འགལ་ཏེ་དེ་དག་མཚུངས་པར་འཛིན་ན། མཚུངས་ཆོས་ཐ་དད་མེད་པར་མཚུངས་ཆོས་ཐ་དད་མེད་པ་གཅིག་ཀྱང་གཟུང་མཚུངས་པ་པོ་དུ་མའང་གཟུང་དགོས་པས་ཇི་ལྟར་ཐ་དད་ཁོ་ནར་བློས་གཟུང་བར་བྱ་བ་ཡིན་ཞེ་ན། གསལ་བ་དེ་དག་མཚུངས་སོ་ཞེས་འཛིན་པ་དེའི་ཚེ་ན་རང་ལུགས་ག་རེ་ཟེར་ན། འོ་དེ་ལ་ཁྱབ་པ་འགལ་ཏེ་མཚུངས་པར་འཛིན་ན། མཚུངས་ཆོས་ཐ་དད་པ་མེད་པའི་སྤྱི་གཅིག་ཡང་འཛིན་དགོས་རེད་མཚུངས་པ་པོ་དུ་མ་བཟུང་དགོས་པས་འོ་ཇི་ལྟར་ཐ་དད་ཁོ་ན་བཟུང་བ་གང་ནས་ཡིན་ཞེས་རེད་ཐ་དད་ཁོ་ན་བཟུང་བ་མ་རེད་སྤྱི་བློ་དེ་གིས་གསལ་བ་དེ་དག་ཐ་དད་པ་ཁོ་ན་འཛིན་པ་མ་རེད་ཁོ་ལ་འཛིན་ཡག་ཁོ་ལ་ཐ་དད་མེད་པའི་གཅིག་གི་རྣམ་པ་ཅན་ཤར་ནས་འཛིན་གྱི་རེད། དུ་མ་དེ་དག་ཀྱང་འཛིན་གྱི་རེད་འོ་ད་ཁོ་ལ་འཛིན་ཚུལ་རིགས་གཉིས་བཤད་ནས་ཁ་ཅིག་གུས། རུ་བ་མཚུངས་ཆོས་ཐ་དད་མེད་པ་ཅིག་ཀྱང་འཛིན། ཨ་ནི་མཚུངས་པ་པོ་དུ་མ་བཟུང་དགོས་པས་ཇི་ལྟར་ཐ་དད་ཁོ་ནར་བློས་གཟུང་བར་བྱ་ཞེ་ན། བུམ་གསལ་དུ་མ་ཆོས་ཅན། སྤྱི་དོན་གཞན་གཅིག་གི་སྒོ་ནས་མཚུངས་པ་མ་ཡིན་པར་ཐལ་ད་རང་ལུགས་སྐད་ཆ་ཁོ་རེད་ད། བུམ་གསལ་དུ་མ་རྣམས་མཚུངས་སོ་སྙམ་དུ་འཛིན་ཡོང་དུས་ད་སྤྱི་དོན་གཞན་གཅིག་གི་སྒོ་ནས་མཚུངས་པ་འཛིན་པ་མ་རེད། འབྲས་བུ། འདྲ་བ་གཅིག་བྱེད་པའི་སྒོ་ནས་མཚུངས་པ་འཛིན་པ་རེད། བུམ་བཟང་དུ་མ། གསེར་བུམ་དང་ཟངས་བུམ་ལ་སོགས་པ་དེ་ཚོ་མཚུངས་པ་འཛིན་ཡག་ཁོ། འབྲས་བུ་འདྲ་བ་གཅིག་འབྲས་བུ་འདྲ་བ་ག་རེ་ཟེར་ན་ཆུ་སྐྱོར་བའི་དོན་བྱེད་པའི་འབྲས་བུ་འདྲ་བ་གཅིག་འཛིན་པ་ཡིན་ཙང་མཚུངས་སོ་ཟེར་དེ་འཛིན་པ་རེད་མ་གཏོགས་སྤྱི་དོན་གཞན་གཅིག་གི་ངོར་ད་མཚུངས་སོ་ཟེར་ནས་འཛིན་པ་མ་རེད།

ད་མཚུངས་ཆོས་ཐ་དད་མེད་པ་གཅིག་འཛིན་ཟེར་ཁོ་རེ་ད་མཚུངས་ཆོས་ག་ལ་ག་རེ། སྤྱི་དོན་གཞན་གྱི་ངོར། ཅེས་གསུངས་པ་ཡིན་པ། ཡང་ཁ་ཅིག་གིས་ལན་བརྒྱབ་ནས། འབྲས་བུ་འདྲ་བ་ཅིག་གསུངས་པ་ཟིན་པ་རྟགས་མ་གྲུབ། མ་གྲུབ་སྟེ་དེ་དག་གི་ནི་འབྲས་བུ། འོ། རང་འཛིན་དབང་པོའི་བློ་རྣམས། རྫས་ཐ་དད་དོ་ཞེ་ན། ཞེས་འབྲས་བུ་འདྲ་བ་ཅིག་གསུངས་པ་མ་ཡིན་པར་ཐལ་དེ་དག་གི་འབྲས་བུ་རང་འཛིན། ད་བུམ་གསལ་དུ་མ་དེ་དག་འཛིན་མཁན་གྱི་འབྲས་བུ་དུ་མ་མང་པོ་ཞིག་ཡོད་རེད་བ། རྫས་ཐ་དད་རེད། ད་རང་ལུགས་ལ་ག་རེ་ཟེར་མཚུངས་པ་འཛིན་སྟངས་ཁོ་ལ་འདི་འདྲ་ཅིག་ཡིན་པ་འདྲ་གཅིག་འཛིན་གྱི་བློ་དེ་བུམ་གསལ་རྣམས་མཚུངས་སོ་སྙམ་དུ་འཛིན་པ་དེའི་ཚེ་ན། མཚུངས་སྟངས་དེས་རང་འཛིན་རྣམ་ཤེས་རེ་རེ་སྐྱེད་པའི་རྒྱུ་བྱེད་པ་ཡིན་པ་མཚུངས་པ་ཡིན་པ་རེད་པ་བུམ་པ་དང་བུམ་འཛིན་མིག་ཤེས་གཉིས་པོ་དེ་མདོ་སྡེ་བའི་ལུགས་ལ། རྒྱུ་འབྲས་ཡིན་པ་ཁས་ལེན་དགོས་ར་བ། སྔོན་པོ་དང་སྔོན་འཛིན་མིག་ཤེས་ཚོ་རྒྱུ་འབྲས་ཡིན་པ་ཁས་ལེན་པ་ར་བ་ཡིན། དཔེར་ན་གསེར་བུམ་ལྟ་བུ་གསེར་བུམ་འཛིན་པའི་མིག་ཤེས་སྐྱེད་པ་མཚུངས་པ། དངུལ་བུམ་དེ་ཡང་རང་འཛིན་དངུལ་བུམ་འཛིན་པའི་མིག་ཤེས་སྐྱེད་པ་ཡིན་པ་མཚུངས་པའོ་འཛིན་པ་ཡིན་ཙང་དེ་ལ་འབྲས་བུ་རིགས་འདྲ་བ་གཅིག་གསུངས་པ་དེ་ཡིན་པ་འདྲ།

འདྲ་བ་ཡིན་ན་རེད་མཚུངས་པ་ཁོ་འཛིན་པ་རེད་ཟེར་རང་ལུགས་དེ་ལབ་པ་རེད་ཟེར་ན་ཁོས་དེ་ལ་བུམ་འཛིན་དབང་པོའི་བློ་དེ་དག་རྫས་ཐ་དད་རེད་ཟེར་ལབ་པ་རེད་ཟེར་ན་ད་རང་ལུགས་ཕར་བཏང་དུས་བུམ་འཛིན་དབང་པོའི་བློ་རྣམས་ཆོས་ཅན། རིགས་ཐ་དད་མེད་པ་ཡིན་ཏེ་ད་རྫས་ཐ་དད་མེད་ཡིན་ཟེར་ལབ་དུས་རྫས་ཐ་དད་མེད་པ་ཡིན་ཏེ། བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པའི་ཕྱིར་རོ། བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པ་ཁོ་ཁོ་རེ་ཁས་ལེན་ག་ལ་འགྲོ་བར་བང། རེད་བ། དེ་མ་ཟད་པ་ཅིག་ན་བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པ་དེ་རང་ལུགས་ལའང་ཁས་ལེན་ན་འགྲིག་ཡ། ག་རེ་ཟེར་ན་ཡ་གིའི་ཤིང་གསལ་གྱི་ཐོག་ལ་ག་རེ་ལབ་པ་རེད་ཟེར་ན། དཔེར་ན་ཤིང་གསལ་རྫས་ཐ་དད་པ་རྣམས་ཀྱིས་འོ་ཤིང་འཛིན་དབང་པོའི་བློ་ཅིག་དངོས་སུ་སྐྱེས། ཤིང་འཛིན་མངོན་སུམ་དེ་གིས་བག་ཆགས་བཞག་པ་ལ་བརྟེན་ནས་ཤིང་འཛིན་རྟོག་པ་ཅིག་སྐྱེས་པ་ཡིན་ཙང་ཤིང་གསལ་རྣམས་ཀྱིས་འབྲས་བུ་རིགས་འདྲ་བ་ཅིག་སྐྱེས་པ་ཡིན་ཟེར་ནས་ལབ་ར་བ་དེ་དང་གཅིག་པ་གིས་འོ་བྱས་ན། བུམ་གསལ་རྣམས་ཀྱིས་བུམ་འཛིན་དབང་པོའི་མངོན་སུམ་དངོས་སུ་སྐྱེས། བུམ་འཛིན་དབང་པོའི་མངོན་སུམ་དེ་གིས་ཨ་ནི། འོ། བག་ཆགས་བཞག་པ་དེ་ལ་བརྟེན་ནས་ཨ་ནི། བུམ་འཛིན་རྟོག་པ་ཅིག་སྐྱེས་ཀྱི་ཡོད་ཙང་ཨ་ནི། འབྲས་བུ་རིགས་འདྲ་བ་ཅིག་སྤྱི་བློ་གཅིག་སྐྱེས་པ་རེད་བས་ད་དེ་བྱས་ཙང། བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་ཟེར་འོ་སྤྱི་བློའི་རྒྱུ་ཡིན་པའི་ཕྱིར་རོ། ཟེར་སྤྱི་བློའི་རྒྱུ་རེད་བ། སྤྱི་བློའི་རྒྱུ་ཟེར་དུས་ཙང།

དེ་འདྲའི་བློ་རིགས་གཅིག་ཏུ་རྟོགས་པའི་བློ་དེ་ག་རེ་ལ་བརྟེན་ནས་སྐྱེས་པ་རེད་ཟེར་ན་བུམ་འཛིན་དབང་པོའི་མངོན་སུམ་གྱི་བག་ཆགས་དེ་ལས་དངོས་སུ་སྐྱེ། ངེད་ཀྱིས་བལྟས་པ་ཅིག་ལ་ཡོད། ཁ་སང་གཟུང་དོན་མེད་ཀྱང་ཁ་སང། གཟུང་དོན་ཡོད་པ་ཅན་དང་འདྲ་བ་ཡིན་ཟེར་གྱི་ཡོད་པའོ། ཁོ་དེ་ཅིག་དེའི་བསམ་བློ་དེ་དང་དེ་གཉིས་གཅིག་པ་བྱས་ནས། རིགས་གཅིག་ཏུ་འཛིན་པའི་བློ་ཟེར་ཡས་ཟེར་འོ་ཐུག་ཅིག། སྤྱི་བློ་གཅིག་གི་རྒྱུ་བྱེད་པའི་ཕྱིར་རོ། ཧོ། བུམ་འཛིན་དབང་པོའི་བློ་རྣམས་ཆོས་ཅན། རིགས་ཐ་དད་མེད་པ་ཡིན་ཏེ། བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པའི་ཕྱིར། བུམ་པའི་གསལ་བ་རྣམས་ཀྱང་ཆོས་ཅན། ད་བུམ་གསལ་རྣམས་ཆོས་ཅན། རིགས་ཐ་མི་དད་པ་ཡིན་ཏེ། རིགས་ཐ་དད་མ་ཡིན་ཏེ། ད་དོ་ན། རིགས་གཅིག་པ་ཡིན་པའི་ཕྱིར། ཡིན་པ་དང། བུམ་བློ་གཅིག་གི་རྒྱུར། རྒྱུའི་དངོས་པོར་འགྱུར་བའི་ཕྱིར་རོ། ཟེར་རོ། ཐ་མི་དད་པ་དེ་ཉིད་སྤྱི་དོན་གཞན་ཡིན། ལབ་པ་རེད་ཟེར་ན་རྟགས་མ་གྲུབ་རེད། ཐ་མི་དད་པའོ་སྤྱི་དོན་གཞན་མ་ཡིན། ད་དེ་སྤྱི་དང་འདི་གའི་ཐོག་ལ། རིགས་ཐ་དད་དང་རིགས། རིགས་གཅིག་དང་རིགས་ཐ་དད་ཟེར་སྐད་ཆ་བཤད་ཀྱི་འདུག་བ། འོ་དེ་རིགས་གཅིག་གི་དོན་གར་བཞག་རེད། རིགས་ཐ་དད་ཀྱི་དོན་གར་བཞག་རེད། བརྡ་ལ་མ་བྱང་བ་ལ་ད་སྐད་ཆ་རྙོག་དྲ་ཡིན་ནོ། བརྡ་ལ་མ་བྱང་བའི་བློ་ལ་དེ་ནི་རིགས་གཅིག་པ་ག་འདྲ་སེ་རྟོགས་དགོས་རེད། དེ་འདྲ་ཟེར་འདུག་བྱིས་པ་ནས་མཁས་པའི་བར་གྱིས་ཟེར་བ་རེད། འདི་འདི་འདི་འདྲའོ་སྙམ་པའི་འདྲ་བློ་ངང་གིས་སྐྱེས་པ་ལ་ཨ་ནི་རིགས་གཅིག་པ་ཟེར་དེ་འདྲ་ཟེར་བ། རེད་པ། བརྡ་བྱང་གི་སྐྱེས་བུས་ཡིད་གཏད་པའི་ཚུལ་གྱིས་ཨ་ནི་འདྲ་བློ་ངང་གིས་སྐྱེས་པའི་ཆོས་དེ་ལ་ཨ་ནི་རིགས་གཅིག་པ་ཟེར་བས་ན་ད་ག་ར་བ། བ་ལང་ཁྲ་ཁྲ་ཅིག་དང་བ་ལང་སེར་པོ་ཅིག་ཡོད་ན་འོ་དེ་ནི་བྱིས་པ་ནས་མཁས་པའི་བར་གྱིས་ཞེས་སུ་འདྲ་ཞིག་གིས་བལྟས་ན་ཡང་དེ་གཉིས་མ་བསྟན་འོ་ད་ག་རེ་ནོག་སོགས་འདུས་པའི་གོང་བུ་ཡིན་པ་ལ་སོགས་པ་དེ་འདྲའི་འདྲ་བ་ཞིག་འདྲ་བློ་ངང་གིས་སྐྱེ་གི་རེད་བ།

གར་དགུ་ཡིད་གཏད་པ་ན་འདྲ་བློ་ངང་གིས་སྐྱེས་པའི་ཆོས་དེ་ལ་རིགས་གཅིག་པ། ད་ཅི་སྟེ། གསེར་བུམ་དང་ཟངས་བུམ་གཉིས་པོ་དེ་རིགས་གཅིག་པ་རེད་རིགས་ཐ་དད་མེད་མཁན་རེད་རིགས་ཐ་དད་མེད་མཁན་ཡིན་ཏེ་བྱིས་པ་ནས་མཁས་པའི་བར་གྱིས་ཡིད་གཏད་པ་ན་འདྲ་བློ་ངང་གིས་སྐྱེ་དགོས་རེད་པ་འདྲ་བློ་ངང་གིས་སྐྱེས་པའི་ཆོས་དེ་ཡིན་ཙང་དེ་རིགས་གཅིག་པ་ཡིན་ཙང་དེ་ཟེར་ཡ་ད་ཡིན་ཙང་དེ་རིགས་གཅིག་ཏུ་རྟོགས་པའི་བློ་རིགས་གཅིག་ཏུ་རྟོགས་པའི་བློ་ཟེར་ད་གང་ལྟར་ཀྱང་གོ། བུམ་གསལ་རྣམས་བུམ་པ་ཡིན་པ་རིགས་གཅིག་པ་ཡིན་ཙང་དེ་ར་བསམ་བློ་བཏང་གི་འདུག་བ། ད་རིགས་གཅིག་ཏུ་འདྲ་བློ་ངང་གིས་སྐྱེའོ་དེ་རེད་ཅེས་དང། བུམ་པའི་གསལ་བ་རྣམས་ཀྱང་ཆོས་ཅན་རིགས་ཐ་དད་མེད་པ་ཡིན་ཏེ། བུམ་གསལ་རྣམས་ཆོས་ཅན་རིགས་ཐ་དད་མ་ཡིན་པ་ཡིན་ཏེ་རིགས་གཅིག་པ་ཡིན་ཏེ། བུམ་བློ་གཅིག་གི་རྒྱུའི་དངོས་པོར་འགྱུར་བའི་ཕྱིར། བུམ་བློ་གཅིག་ཟེར། བུམ་གསལ་དེ་དང་བྱིས་པ་ནས་མཁས་པའི་བར་གྱིས། ཡིད་གཏད་པ་དེའི་ཚེ་ན་བུམ་པ་ཡིན་པ་རིགས་འདྲ་བ་སྐྱེས་པའི་བློ་གཅིག་སྐྱེ་གི་ཡོད་ཙང་དེ་འདྲའི་བློ་དེ་ཡི་རྒྱུའི་དངོས་པོ་སྟེ་རྒྱུར་གྱུར་པའི་ཕྱིར་རོ། རྒྱུའི་དངོས་པོར་གྱུར་པའི་ཕྱིར་ཟེར་རྒྱུ་ཡིན་པའི་ཕྱིར་རོ། ཐ་མི་དད་པ་དེ་ཉིད་ད་གུས་ལ་བ་རེད། བུམ་གསལ་རྣམས་རིགས་གཅིག་པ་ཡིན་ལབ་པ་རེད་བ་འོ་རིགས་གཅིག་པ་དེ་རང་རང་སྤྱི་དོན་གཞན་ཆགས་པ་རེད་ཁྱོད་རང་གི་རིགས་གཅིག་པ་ཟེར་མིང་བཏགས་པ་མ་གཏོགས་དོན་དག་ལ་སྤྱི་དོན་གཞན་རེད། ཟེར་ན། ཆུ་སྐྱོར་བ་དེ་ཡི་འབྲས་བུ་ཅན་མིན་པ་དང། བྲལ་བས། ཆུ་སྐྱོར་བ་དེ་ཡི་འབྲས་བུ་ཅན། མིན་པ་ཁོ་ག་རེ་ཟེར་ན་བུམ་པ་མ་ཡིན་པ་ཁོ་རེད། དེ་དང་བྲལ་མཁན་ཁོ་ད་བུམ་པ་ཡིན་མཁན་ཁོ་ཆགས་འགྲོ་བ་རེད་བ་འདིའི་ནང་ལ་ག་རེ་ཡིན་ན་འདི་འདྲ་མང་པོ་ཞེ་པོ་ཅིག་ཡོང་གི་འདུག་བ། རྣམ་འགྲེལ་གོ། རྫོགས་འཁོར་ཡང་ནང་ལའོ། དེ་མ་ཡིན་པ་ཅི་ཞིག་དང་བྲལ་བས་དེ་ཡིན་མཁན་དེ་ཆོས་ཅན། དོན་དག་ལ་འདུམ་བདེ་བ་ལ་དེ་བུམ་པ་ཆོས་བུམ་གསལ་ཆོས་ཅན་རེད་ཡིན་རྒྱུ།